ཞེ་གསུམ་པ། སྐྱེ་བོ་ཚང་མའི་མིག་ཆུ་ཚྭ་ཁུ་ཡིན། རྒྱལ་པོ་གསལ་རྒྱལ་རབ་སྦྱིན་གྱིས་བཞེངས་པའི་རྒྱལ་བྱེད་ཚལ་གྱི་ཀུན་དགའ་ར་བར་བྱོན་པ་དེ་མང་ཚོགས་ཁྲོད་དོ་སྣང་གི་སྐུལ་སློང་ཆེན་པོ་བྱུང་བ་མ་ཟད། བཅོམ་ལྡན་འདས་འཁོར་ཚོགས་ལ་ཆེ་མཐོང་ཞུ་བའི་སྣོན་མར་གྱུར། ཕོ་བྲང་གི་གཞུང་འབྲེལ་མི་སྣ་ཚོས་རྒྱལ་པོ་གསལ་རྒྱལ་བཅོམ་ལྡན་འདས་ཀྱི་གཟའ་འཁོར་རེའི་གསུང་ཆོས་ལ་གཅིག་ཀྱང་མ་ཆད་པར་འབྱོན་བཞིན་པ་ཤེས་པ་ནས་བཟུང། ཁོང་ཚོའི་ཁྲོད་ཀྱི་མང་པོ་ཞིག་ཀྱང་རྒྱལ་པོ་དང་ལྷན་དུ་གསུང་ཆོས་ཞུ་བར་བཅར། མི་མི་ཉུང་བ་ཞིག་སངས་རྒྱས་ཀྱི་གསུང་གི་གདམས་པས་ཡིད་དབང་འཕྲོག་སྟེ་ཕྱིན་པ་དང་ཆབས་ཅིག་འགའ་རེ་ནི་རྒྱལ་པོའི་ཐུགས་སེམས་དགའ་བའི་ཆེད་དུ་ཕྱིན། གང་ལྟར། རྒྱལ་པོ་རྒྱལ་བྱེད་ཀྱི་ཚལ་དུ་རིག་སྟོབས་ཆེ་ལ་ལོ་ན་གཞོན་པའི་སྐྱེས་བུ་དག་ཐུག་འཕྲད་མཇལ་སྐོར་དུ་ཕྱིན་པའི་གྲངས་འབོར་ཡང་ཉིན་རེ་ནས་ཉིན་རེར་ཇེ་མང་ཇེ་མང་དུ་ཕྱིན། དབྱར་གནས་ཚུགས་པའི་ཟླ་བ་གསུམ་པོ་དེའི་རིང། ཤཱ་རིའི་བུ་ཡི་དྲུང་ནས། རབ་བྱུང་སྒྲུབ་མཁན་གྱི་ན་གཞོན་བརྒྱ་དང་ལྔ་བཅུ་ལྷག་བྱུང། དེ་དང་ཆབས་ཅིག། ཆོས་ལུགས་གཞན་གྱི་དབུ་ཁྲིད་ཁག་སྟེ། དུས་ཡུན་རིང་པོར་རྒྱལ་པོའི་གཟིགས་སྐྱོང་འོག་འཚོ་བཞིན་པ་རྣམས་ཀྱི་སེམས་ལ་འཇིགས་སྣང་གི་ཚོར་བ་ཞིག་ཀྱང་སླེབས་འགོ་ཚུགས། མ་ཟད་ཁོང་ཚོའི་ཁྲོད་ནས་ཁ་ཤས་ཀྱིས་རྒྱལ་བྱེད་ཚལ་ལ་ལྟ་སྟངས་མི་ལེགས་པ་ཡང་བཟུང། དབྱར་གནས་ཀྱི་དུས་ཚིགས་བསྒྲུབས་ཏེ་དགག་དབྱེའི་སྐབས་སུ། རྒྱལ་པོ་གསལ་རྒྱལ་གྱིས་དགེ་འདུན་པ་རེ་རེར་ན་བཟའ་གསར་པ་རེ་ཕུལ་ཞིང། ཁྱིམ་ཚང་ཉམ་ཐག་རྣམས་ལ་ཡང་བཟའ་བཅས་མཚོན་དགོས་ངེས་ཀྱི་ཅ་ལག་དག་སྦྱིན་གཏོང་གནང། དགག་དབྱེའི་སྐབས་སུ། རྒྱལ་པོ་གསལ་རྒྱལ་ནང་མི་ཡོངས་ནས་ལྷན་ཅིག་སྐྱབས་འགྲོའི་སྡོམ་པ་ཞུས་སོ། དགག་དབྱེ་གྲུབ་རྗེས། བཅོམ་ལྡན་འདས་དང་འཁོར་དགེ་སློང་རྣམས་མཐའ་འཁོར་གྱི་ཁུལ་ཁག་ཏུ། མི་མང་ལ་གསུང་ཆོས་གནང་བར་བྱོན། ཉིན་ཞིག། བཅོམ་ལྡན་འདས་དང་འཁོར་དགེ་སློང་གི་ཚོགས་ཆུ་བོ་གངྒཱའི་ཉེ་འགྲམ་གྱི་གྲོང་གསེབ་ཅིག་ཏུ། བསོད་སྙོམས་ལ་བྱོན་བཞིན་པའི་སྐབས་དེར།

ཤཱ་རིའི་བུ་དང་མེ་གྷི་ཡ་གཉིས་ཀྱིས་བཅོམ་ལྡན་འདས་ཀྱི་དགོངས་པ་རྟོགས་ཏེ་ཁོང་གི་རྗེས་སུ་འབྲངས་ཤིང་གྲལ་བསྒྲིགས་ཏེ་ཕེབས་བཞིན་པའི་དགེ་སློང་གཞན་ཚོས་ཕེབས་མཚམས་བཞག་སྟེ་ཁོང་རྣམས་ལ་གཟིགས་བཞུགས་སོ། དེ་དུས་སུ་ནི་ཏ་འཇིགས་ཤིང་དངངས་ཏེ་ཅི་བྱ་གཏོལ་མེད་དུ་གྱུར་བས་ཁོས་བྲེལ་འཚུབ་ངང་རྒྱབ་ཏུ་ཁུར་བའི་ལུས་སྙིགས་རྣམས་ཟོ་བ་ནས་མར་བཏོན་ཏེ་ཡིབ་ས་ཞིག་འཚོལ་རྩིས་བྱས་མོད། འོན་ཀྱང། ཁོའི་སྔུན་ཙམ་དེར་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་གཉིས་བཅས་བྱོན་འོངས་ཤིང། ཁོའི་ཀླད་ཀྱི་གད་སྟེང་དེར་ངུར་སྨྲིག་གི་ན་བཟའ་བཞེས་པའི་དགེ་སློང་གི་ཚོགས་ཡར་བཞེངས་ཏེ་བཞུགས། དེར་བརྟེན་སུ་ནི་ཏས་ཅི་བྱེད་འདི་བྱེད་མ་ཤེས་པར་པུས་མོ་ནུབ་མཚམས་བར་གཙང་པོར་བརྒལ་ནས་ལག་གཉིས་ཐལ་མོ་སྦྱར་ཏེ་ཡར་ལངས་ནས་བསྡད། མཐའ་འཁོར་གྱི་གྲོང་མི་རྣམས་ཡ་མཚར་སྐྱེས་ཏེ་རང་ཁྱིམ་ནས་བརྒྱུགས་འོང་ཞིང་གནས་ཚུལ་ཅི་ཞིག་བྱུང་བ་ཡིན་ནམ་སྙམ་དུ་གཙང་པོའི་འགྲམ་ནས་གྲལ་བསྒྲིགས་ཏེ་བལྟས། སྐབས་དེར་སུ་ནི་ཏས་རང་ཉིད་རིགས་རུས་དམན་པ་ཡིན་སྟབས་དགེ་སློང་ཚོར་བཙོག་དྲི་ཕོག་མི་ཡོང་ངམ་སྙམ་པའི་ཞེད་སྣང་གིས་གཡོལ་གང་ཐུབ་བྱས། གང་ལྟར་ཁོས་བཅོམ་ལྡན་འདས་ཀྱིས་ཁོ་རང་གི་རྗེས་བསྙེགས་ཏེ་ཕེབས་ཡོང་གི་རེད་སྙམ་པ་ཞིག་བསམ་པའི་ཡུལ་ལ་ཡང་འཁོར་མྱོང་མེད། རྒྱུ་མཚན་ནི་ཁོས་དགེ་འདུན་པའི་ཁྲོད་དུ། རིགས་རུས་མཐོ་བ་མང་དག་ཅིག་ཡོད་པ་ཤེས་ཀྱི་ཡོད་ཅིང། གལ་ཏེ་ཁོང་ཚོར་བཙོག་དྲི་ཕོག་ན། དེ་ནི་ཐུགས་དགོངས་དྭངས་ཐབས་མེད་པའི་ལས་ངན་ཞིག་ཡིན་པར་བསམ་ཡོད་སྟབས། ཁོའི་རེ་བ་ལྟར་ན། བཅོམ་ལྡན་འདས་དང་འཁོར་དགེ་སློང་དག་གིས་ཁོ་རང་བསྐྱུར་ཏེ་ཕྱིར་ཕེབས་ལམ་དུ་བྱོན་ན་ཅི་འདྲའི་དགའ་བ་ལ་ཨང་སྙམ། འོན་ཀྱང་དེ་ལས་ལྡོག་སྟེ་བཅོམ་ལྡན་འདས་གཙང་པོའི་འདབས་སུ་བྱོན་ནས་སྨྲས་པ། ཡ། བརྩེ་བའི་གྲོགས་པོ། ཁྱེད། ཁོ་བོའི་གམ་དུ་ཚུར་ཤོག་དང། ང་ཚོས་གླེང་མོལ་བྱེད། ཅེས་གསུངས་པར་སུ་ནི་ཏས་ལག་ཟུང་ཐལ་མོ་སྦྱར་ཏེ་སྐྱབས་མགོན་ལགས། ཁོ་བོར་སྐུ་ཉིད་ལ་གླེང་མོལ་ཞུ་བའི་ཕོད་པ་མེད། ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་རྒྱུ་མཚན་ཅིའི་ཕྱིར་ཞེས་གསུངས་པར་སུ་ནི་དེ། ཁོ་བོ་ནི་ལག་པ་ཙམ་ཡང་འཆང་མི་རུང་བའི་རིགས་ཏེ་གདོལ་བའི་རིགས་ཡིན་པས་ན། ཁྱེད་དང་ཁྱེད་ཀྱི་འཁོར། དགེ་སློང་ཚོར་བཙོག་དྲི་ཕོག་འཇུག་འདོད་མེད། ཅེས་ཞུས། ཡང་བཅོམ་ལྡན་འདས་ཀྱིས་སྨྲས་པ། ང་ཚོའི་ཆོས་ཀྱི་ནང་དུ་རིགས་རུས་ཀྱི་དབྱེ་འབྱེད་གང་ཡང་མེད་ཅིང་ཁྱེད་ཀྱང་སྐྱེ་བོ་གཞན་དང་ཇི་བཞིན་འགྲོ་བ་མི་ཞིག་རེད། ང་ཚོ་ལ་འདོད་རྔམ་དང་སྡང་འཛིན་འཁྲུལ་སྣང་སོགས་ཀྱི་བཙོག་དྲི་ཕོག་ན་མ་གཏོགས་ཁྱེད་ཀྱིས་ང་ཚོར་བཙོག་དྲི་ཕོག་གི་རེད་སྙམ་པའི་ཞེད་སྣང་གང་ཡང་མེད། ཁྱེད་ལྟ་བུ་སྐྱིད་ཉམས་དོད་པའི་སྐྱེ་བོ་དེ་ཚོས་ངེད་ཅག་ལ་བདེ་སྐྱིད་བསྐྲུན་པ་མ་གཏོགས་བཙོག་དྲི་གང་ཡང་མི་ཕོག། འོ་ན་ཁྱེད་ཀྱི་མིང་ལ་ཅི་ཟེར་ཞེས་གསུངས་པར་སུ་ནི་ཏས། སྐྱབས་མགོན་ལགས། ངའི་མིང་ལ་སུ་ནི་ཏཱ་ཟེར་གྱི་ཡོད་ཅེས་ཞུས་སོ། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས། སུ་ནི་ཏཱ། ཁྱེད་ངེད་ཅག་དང་འདྲ་བ་རབ་ཏུ་འབྱུང་འདོད་ཡོད་དམ། ཞེས་བཀའ་འདྲི་གནང་བར་སུ་ནི་ཏས། འདོད་པ་མེད་ལགས། ཞེས་ཞུས། བཅོམ་ལྡན་འདས་ཀྱིས་ཅིའི་ཕྱིར་ཞེས་བཀའ་འདྲི་གནང་བར་སུ་ནི་ཏས། ང་ནི་གདོལ་བའི་རིགས་ཏེ་ཆེས་ཤིན་ཏུ་ནས་རིགས་ཐ་ཆད་པ་ཡིན། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། སུ་ནི་ཏཱ། ངས་ད་ལྟ་རང་ཁྱེད་ལ། ང་ཚོའི་ཆོས་ཀྱི་ནང་དུ། རིགས་རུས་མཐོ་དམན་གྱི་དབྱེ་བ་མེད་ཅེས་འགྲེལ་བཤད་བརྒྱབ་པ་མ་ལགས་སམ། བྱང་ཆུབ་ལམ་གྱི་ཁྲོད་དུ། རིགས་རུས་དབྱེ་བ་ཟེར་བ་ཞིག་གནས་མི་ཐུབ། དཔེར་ན། ཆུ་མོ་གངྒཱ་དང་ཡ་མུ་ནའི་གཙང་པོ། ཨ་ཙིར་བ་ཏིའི་གཙང་པོ། སར་བྷུའི་གཙང་པོ། མ་ཧིའི་གཙང་པོ། རོ་ཧི་ཀཱའི་གཙང་པོ་སོགས་གཙང་པོ་ཐམས་ཅད་མཐར་རྒྱ་མཚོའི་ནང་དུ་ཐིམ་སྟེ་སོ་སོའི་ངོ་བོ་འཛིན་མི་ཐུབ་པར་དབྱེར་མེད་དུ་འགྱུར་འགྲོ་བ་ཇི་བཞིན་སྐྱེས་བུ་ཞིག་གིས་རང་ཁྱིམ་སྤངས་ཏེ་ཐར་ལམ་གྱི་རྗེས་སུ་འབྲངས་པ་ནས་བཟུང། མི་དེ་སྔོན་ཆད་བྲམ་ཟེའི་རིགས་སམ། ཡང་ན་རྒྱལ་རིགས། རྗེའུ་རིགས། དམངས་རིགས། ཐ་ན་གདོལ་བའི་རིགས་ཟེར་བ་སོགས་གང་ཞིག་ཡིན་ན་ཡང། རིགས་དེ་དག་རྒྱབ་ཏུ་བསྐྱུར་བ་ཡིན། ཡ་སུ་ནི་ཏཱ། གལ་ཏེ་ཁྱེད་ལ་རབ་ཏུ་འབྱུང་འདོད་ཡོད་ན། ངེད་ཅག་དང་འདྲ་བར་དགེ་སློང་བསྒྲུབ་ཐུབ་པ་ཡིན། ཞེས་གསུངས་པར་སུ་ནི་ཏཱ་ནི་ཁོ་རང་གི་སྣང་བ་ལ་ཡང་ཡིད་ཆེས་དཀའ་བར་གྱུར་བའི་ངང་དུ་ལག་ཟུང་གིས་ཐལ་མོ་སྤྱི་བོར་བཀོད་དེ་ཞུས་པ། འདི་སྔ་ཕན་ཆད་ང་ལ་འདི་ལྟ་བུའི་ཕན་སེམས་དང་ཐུགས་བརྩེའི་བཀའ་མོ་གནང་མཁན་སུ་ཡང་བྱུང་མ་མྱོང་བས། དེ་རིང་ནི་ངའི་མི་ཚེའི་ཁྲོད་ཀྱི་ཆེས་སྤྲོ་སྐྱིད་ལྡན་པའི་ཉིན་མོ་དེ་ཡིན། གལ་ཏེ། ཁོ་བོ་ཁྱེད་ཀྱི་སློབ་མ་རུ་རྗེས་སུ་བཟུང་ན། ངས་ཁྱེད་ཀྱི་གསུང་གི་གདམས་པར་མོས་གུས་དང་འབད་འབུངས་ཀྱི་སྒོ་ནས་ཉམས་ལེན་ཚུལ་བཞིན་ཞུ་རྒྱུའི་དམ་བཅའ་འབུལ་གྱི་ཡིན། ཞེས་ཞུས། དེ་ནས་བཅོམ་ལྡན་འདས་ཀྱིས་རང་ཉིད་ཀྱི་ལྷུང་བཟེད་མེ་གྷི་ཡཱའི་ལག་ཏུ་གཏད་དེ། ཁོང་གིས་ཕྱག་ཡ་གཅིག་སུ་ནི་ཏཱའི་ཕྱོགས་སུ་རྐྱོང་བཞིན་སྨྲས་པ། ཤཱ་རིའི་བུ། ཁྱེད་ཀྱིས། ང་ལ་སུ་ནི་ཏཱར་གཙང་འཁྲུད་བྱེད་རོགས་གྱིས་དང། ངེད་ཅག་གིས་སུ་ནི་ཏཱ་གཙང་འགྲམ་འདིར་བསྙེན་པར་རྫོགས་པར་བྱའོ། ཞེས་གསུངས། བཙུན་པ་ཤཱ་རིའི་བུས་འཛུམ་ཙམ་གནང་བཞིན་རང་ཉིད་ཀྱི་ལྷུང་བཟེད་སར་བཞག་སྟེ་ཕྱག་རོགས་ཞུ་ཕྱིར་བཅོམ་ལྡན་འདས་ཀྱི་ཕྱོགས་སུ་ཕེབས། དེ་ལྟར་བཅོམ་ལྡན་འདས་དང་ཤཱ་རིའི་བུ་རྣམ་གཉིས་ཀྱིས་ཁོ་གཙང་འཁྲུད་གནང་བ་ན་སུ་ནི་ཏཱ་ནི་ངོ་ཚ་ཞིང་བཟོད་མི་བདེ་བར་གྱུར་ན་ཡང་བཀག་འགོག་ཞུ་མ་ཕོད། དེ་ནས་བཅོམ་ལྡན་འདས་ཀྱིས་མེ་གྷི་ཡཱ་ལ། ཁྱེད་ལམ་སེང་ཀུན་དགའ་བོའི་རྩར་སོང་ལ། ཁོང་གི་གམ་ནས་ན་བཟའ་ལྷག་མ་ཞིག་འཁྱེར་ཤོག་ཅེས་གསུངས། སུ་ནི་ཏཱ་དགེ་སློང་བསྒྲུབས་ཟིན་རྗེས་ཁོ་ལ་གཟིགས་རྟོག་གནང་རྒྱུ་ཡི་འགན་ཤཱ་རིའི་བུར་སྩལ་བས། ཁོང་གིས་སུ་ནི་ཏཱ་རྒྱལ་བུ་རྒྱལ་བྱེད་ཀྱི་ཚལ་དུ་ཁྲིད་སོང་མོད། འོན་ཀྱང་བཅོམ་ལྡན་འདས་དང་དགེ་སློང་གཞན་རྣམས་ཀྱིས་ཞི་དུལ་གྱི་སྤྱོད་ལམ་བསྟེན་ཏེ་མུ་མཐུད་བསོད་སྙོམས་ལ་བྱོན། སྐབས་དེའི་འབྱུང་བ་ཧྲིལ་བོ་ཡུལ་མི་ཚོས་དངོས་སུ་མཐོང་བས། རིགས་ཐ་ཆད་པར་བརྩི་བའི་སྐྱེ་བོ་ཞིག་བཅོམ་ལྡན་འདས་ཀྱི་དགེ་འདུན་པའི་ཁོངས་སུ་ཞལ་གྱིས་བཞེས་པའི་གནས་ཚུལ་དེ་རིང་པོར་མ་ཐོགས་པར་ཕྱོགས་གང་སར་ཁྱབ། གནས་ཚུལ་དེ་ཡི་རྐྱེན་པས་རྒྱལ་སར་འཚོ་བཞིན་རྒྱུ་བའི་རིགས་མཐོན་པོ་མང་པོས་ཚིག་པ་ཟོས། དེ་སྔ་ཡན་ཆད་ཀོ་ས་ལའི་རྒྱལ་ཕྲན་གྱི་ལོ་རྒྱུས་ཁྲོད་ཆོས་སྡེ་ཞིག་ཏུ་གདོལ་བའི་རིགས་ཀྱི་སྐྱེ་བོ་ཞིག་གཏན་ནས་བཙུད་མྱོང་མེད་སྟབས། ཡུལ་མི་ཚོས་རྩ་ཆེར་བརྩི་བའི་སྲོལ་རྒྱུན་གྱི་གོམས་སྲོལ་དེ་བཅོམ་ལྡན་འདས་ཀྱིས་རྩིས་མེད་རྡོག་རོལ་བཏང་སོང་ཞེས་སྐྱོན་འཛུགས་ཞུ་མཁན་ཡང་མི་ཉུང་བ་ཞིག་བྱུང། མ་ཟད། ཁ་ཤིག་གིས་བཅོམ་ལྡན་འདས་ཀྱིས་རྒྱལ་ཕྲན་དེའི་ནང་གི་ཞོ་ལྟར་ཆགས་པའི་ཡུལ་སྲོལ་གོམས་གཤིས་རྣམས་གཏོར་བཤིག་གཏོང་རྒྱུའི་ཇུས་ངན་བཤམས་ཀྱི་འདུག་ཟེར་བ་སོགས་དགག་པ་ཆེན་པོ་བརྒྱབ། དེ་ལྟའི་ནག་ཉེས་སྐྱོན་འཛུགས་ཀྱི་རྦ་རླབས་དེ་གྲོང་ཁྱེར་དུ་བསོད་སྙོམས་ལ་འབྱོན་བཞིན་པའི་དགེ་སློང་རྣམས་དང་ཁྱིམ་པའི་སློབ་ཚོགས་བརྒྱུད་ནས་དགོན་པའི་ནང་དུ་ཡང་སླེབས། དེ་ནས་བཙུན་པ་ཤཱ་རིའི་བུ་དང་མོ་གལ་གྱི་བུ། མ་འགགས་པ་བཅས། ཡུལ་མིའི་ཁྲོད་ཀྱི་རྣམ་འགྱུར་སྐོར་ལ་གང་དྲག་ཇི་འགབ་ཀྱི་གྲོས་བསྡུར་ཞུ་ཕྱིར་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་བར། བཅོམ་ལྡན་འདས་ཀྱིས་སྨྲས་པ། འུ་ཅག་གི་དགེ་འདུན་པའི་ཁོངས་སུ། རིགས་དམན་པའི་སྐྱེ་བོ་ཞིག་ཞལ་གྱིས་བཞེས་པར་འཕྲད་བཞིན་པའི་རྙོག་གླེང་དེ་ནི་དུས་དང་སྐབས་ལ་གཞིགས་པའི་དཀའ་གནད་ཙམ་ཞིག་ཡིན། གང་ལྟར། འུ་ཅག་གིས་རིགས་རུས་ཀྱི་དབྱེ་འབྱེད་མི་བྱེད་པ་འདི་ཐོབ་ཐང་འདྲ་མཉམ་གྱི་ལམ་བུ་གལ་ཆེན་ཞིག་ཡིན་ན་ཡང། ད་ལྟ་ང་ཚོས་སུ་ནི་ཏ་དགེ་སློང་བསྒྲུབས་པར་བརྟེན་དཀའ་ངལ་དང་བར་ཆད་ཅིག་ལ་འཕྲད་བཞིན་པ་དངོས་ཡོད་རེད། འོན་ཀྱང། ང་ཚོའི་མ་འོངས་པའི་མི་རབས་གསར་པ་ཚོས་ངེད་ཅག་ལ་ཐུགས་རྗེ་ཆེ་ཞུ་འོས་པའི་ལམ་ལུགས་གསར་པ་ཞིག་གི་སྒོ་མོ་འབྱེད་བཞིན་པ་འདི་ནི་ལོ་རྒྱུས་ཁྲོད་ཐོག་དང་པོ་བྱུང་བས། ང་ཚོས་ངེས་པར་དུ་སྙིང་སྟོབས་བསྐྱེད་དགོས་ཞེས་གསུངས། དེ་ཙ་ན་མོའུ་འགལ་གྱི་བུས་ཞུས་པ། ང་ཚོར་སྙིང་སྟོབས་ཆུང་བ་དང་བཟོད་སྲན་གྱིས་མ་འདང་བ་དེ་འདྲ་མིན་ན་ཡང། དགེ་འདུན་པའི་སྒོམ་སྒྲུབ་ཀྱི་ཉམས་ལེན་ལ་བར་ཆད་མི་ཡོང་ཆེད། མང་ཚོགས་ཁྲོད་ཁྱབ་པའི་སྡང་ཟུག་གི་ངང་ཚུལ་དེ་གཅོག་ཐབས་ཇི་ལྟར་བྱས་ན་ལེགས་ཞེས་བཀའ་འདྲི་ཞུས་པར་ཤཱ་རིའི་བུས་སྨྲས་པ། ཐབས་ལམ་གནད་དུ་འཁེལ་བ་དེ་ནི་སོ་སོའི་ཉམས་ལེན་ལ་སོ་སོས་ཡིད་ཆེས་གནང་རྒྱུ་དེ་ཡིན་པས། ངས་སུ་ནི་ཏའི་ཉམས་རྟོགས་གོང་འཕེལ་དུ་འགྲོ་བ་ལ་ཕྱག་རོགས་གང་ལེགས་ཞུ་གི་ཡིན། གལ་ཏེ་སུ་ནི་ཏའི་ལམ་ཉམས་ལེན་ལ་གྲུབ་འབྲས་གཡུར་དུ་ཟ་བ་ཞིག་ཐོན་ན། དེ་ནི་སྐྱོན་འཛུགས་དེ་དག་སེལ་ཐབས་ལ་ཕན་པའི་རྒྱབ་སྐྱོར་ཆེ་ཤོས་དེ་ཡིན། ནམ་ཞིག་དེ་ལྟར་བྱུང་བ་ན་ང་ཚོའི་མི་མང་ལ་སྐྱེ་བོ་ཚང་མ་འདྲ་མཉམ་ཡིན་པའི་ལྟ་ཚུལ་དེ་འགྲེལ་བཤད་བྱེད་བདེར་འགྱུར། བཅོམ་ལྡན་འདས། གནད་དོན་འདི་ཡི་ཐོག་སྐུ་ཉིད་ལ་དགོངས་ཚུལ་ཅི་ཡོད། ཅེས་ཞུས་པར། བཅོམ་ལྡན་འདས་ཀྱིས་ཕྱག་ཡ་གཅིག་ཤཱ་རིའི་བུ་ཡི་ཕྲག་པར་ཕབ་སྟེ་སྨྲས་པ། ཁྱེད་ཀྱིས་ངའི་སེམས་སུ་ཇི་ལྟ་བ་བཞིན་གསུངས་བྱུང། ཞེས་བཀའ་གནང། རིང་པོར་མ་ཐོགས་པར་སུ་ནི་ཏཱ་རབ་བྱུང་བསྒྲུབས་པའི་སྐོར་རྒྱལ་པོ་གསལ་རྒྱལ་གྱི་སྙན་དུ་གྱུར་ཞིང་ཆོས་ལུགས་གཞན་དག་གི་འགོ་གཙོའི་ཚོགས་པ་ཞིག་རྒྱལ་པོའི་དྲུང་དུ་བཅར་ཏེ་གནད་དོན་དེར་བཟུང་བའི་ཚབས་ཆེའི་ལྟ་ཚུལ་རྣམས་འགྲེལ་བཤད་ཞུས་སྟབས་རྒྱལ་པོ་གསལ་རྒྱལ་བཅོམ་ལྡན་འདས་ཀྱི་སློབ་བུ་ཞིག་ཡིན་ན་ཡང་ཁུངས་སྐྱེལ་ར་སྤྲོད་ཡོང་བའི་རྩོད་རྙོག་དེས་རྒྱལ་པོར་ཐུགས་སུན་བཟོས་པར་བརྟེན། རྒྱལ་པོས་ཆོས་ལུགས་གཞན་གྱི་འགོ་གཙོ་ཚོར། གནད་དོན་འདིར་ངས་ཞིབ་འཇུག་བྱས་ཆོག། ཅེས་གསུངས། ཉིན་ཤས་རྗེས་རྒྱལ་པོ་གསལ་རྒྱལ་རྒྱལ་བྱེད་ཚལ་དུ་ཕེབས་ཏེ། ཤིང་རྟ་འཁོར་ལོ་ནས་བབས་རྗེས་ཀུན་དགའ་ར་བའི་ཁོར་ཡུག་གཅིག་པུར་ཞབས་ཐང་ལ་བྱོན་པ་ན། ཁོང་གིས་དགེ་སློང་མི་ཉུང་བ་ཞིག་རང་ཉིད་བྱོན་སའི་ལམ་ཁ་དེད་ནས་ཚུར། བསིལ་གྲིབ་ལྡན་པའི་ཤིང་སྡོང་འོག་ཏུ་ཕེབས་བཞིན་པ་མཇལ། རྒྱལ་པོས་བཅོམ་ལྡན་འདས་ཀྱི་གཟིམ་ཁང་བར་དུ་འཐེན་པའི་རྐང་ལམ་ཕྲ་མོ་དེ་བརྒྱུད་ནས་བྱོན་ཞིང་ཚུར་ཕེབས་བཞིན་པའི་དགེ་སློང་ཚོར་རེ་རེ་ནས་གུས་འདུད་ཞུས། རྒྱུན་ལྡན་ལྟར་དགེ་སློང་ཚོའི་ཞི་འཇམ་བག་ཕེབས་ཀྱི་སྤྱོད་ལམ་དེས་རྒྱལ་པོ་ཁོང་བཅོམ་ལྡན་འདས་ལ་དད་པ་ཇེ་ཆེར་ཕྱིན། མུ་མཐུད་བྱོན་ཏེ་ལམ་ཕྱེད་ཙམ་ལ་འབྱོར་སྐབས། གསོམ་སྡོང་ཞིག་གི་འོག་ན་དགེ་སློང་ཞིག་བྲག་རྡོའི་སྟེང་དུ་བཞུགས་ཏེ་དགེ་འདུན་པ་ཉུང་ངུ་ཞིག་དང་ཁྱིམ་པའི་སློབ་མ་སྐོར་ཞིག་ལ་གསུང་ཆོས་གནང་བཞིན་པ་མཇལ་བར་རྣམ་པ་དེས། རྒྱལ་པོའི་ཡིད་དབང་རབ་ཏུ་བཀུག། ཕར་བལྟས་ཚུལ་ལ་གསུང་ཆོས་གནང་བ་པོའི་དགེ་སློང་ཁོང་དགུང་ལོ་བཞི་བཅུར་ཡང་སླེབས་མེད་པའི་ཚོད་དུ་འདུག་ན་ཡང། ཁོང་གི་ཞལ་རས་ལས་རྨད་དུ་བྱུང་བའི་ཞི་བདེ་དང་ཤེས་རབ་ཀྱི་འོད་སྣང་ཞིག་འཚེར་ཞིང། གསུང་ཆོས་ཞུ་བ་པོ་དག་ཀྱང་ཁོང་གིས་གང་གསུངས་པའི་གདམས་པའི་ནང་ཐིམ་སྟེ་འདུག་གོ། རྒྱལ་པོས་ཕེབས་མཚམས་བཞག་སྟེ་ཡུད་ཙམ་གསན་པར་གང་ཞིག་ཐོས་པའི་གདམས་པ་དེས་རྒྱལ་པོར་ཡིད་འགུལ་ཚད་མེད་ཐེབས། འོན་ཀྱང་གློ་བུར་དུ་རྒྱལ་པོས་རང་ཉིད་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་དགོས་པའི་དགོས་དོན་དྲན་པས། ཚུར་ལམ་དགེ་སློང་དེའི་གསུང་ཆོས་ལ་ཉན་ཐོས་པའི་རེ་བ་དང་བཅས་མུ་མཐུད་རྐང་ལམ་དེ་དེད་ནས་ཕེབས། དེ་ནས་བཅོམ་ལྡན་འདས་ཀྱིས་གཟིམ་ཁང་ཕྱི་ལོགས་སུ། རྒྱལ་པོ་གསལ་རྒྱལ་ལ་ཕེབས་བསུའི་སྣེ་ལེན་གནང་སྟེ་སྨྱུག་མའི་ཞབས་སྟེགས་ཤིག་ཏུ་བཞུགས་སུ་བཅུག། ཁོང་རྣམ་གཉིས་ཀྱིས་རྒྱུན་སྲོལ་ལྟར། ཕན་ཚུན་ལ་འཚམས་འདྲིའི་གསུང་གླེང་གྲུབ་རྗེས་རྒྱལ་པོ་གསལ་རྒྱལ་གྱིས་བཅོམ་ལྡན་འདས་ལ་ཞུས་པ། ཕ་གིའི་བྲག་རྡོའི་སྟེང་དུ་བཞུགས་པའི་དགེ་སློང་ཁོང་སུ་རེད། ཅེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་སྨྲས་པ། ཁོང་ནི་དགེ་སློང་སུ་ནི་ཏཱ་རེད། སྤྱིར་ན་ཁོང་གདོལ་པའི་རིགས་ཏེ་དེ་སྔོན་ལུད་སྙིགས་ཁུར་མཁན་གྱི་གད་བདར་བ་ཞིག་རེད། ཁྱེད་ལ། ཁོང་གི་གསུང་ཆོས་སྐོར་ནས་དགོངས་ཚུལ་ཅི་ཞིག་བྱུང། ཞེས་གསུངས་པས་རྒྱལ་པོ་ངོ་ཚ་ཞིང་བཟོད་མི་བདེ་བའི་ཚོར་བ་ཞིག་དང་བཅས། འོ། སྐུ་ལུས་ནས་ཞི་དུལ་གྱི་འོད་སྣང་འཕྲོ་བའི་དགེ་སློང་ཁོང་ནི། དེ་སྔོན་ལུད་སྙིགས་ཁུར་བའི་སུ་ནི་ཏཱ་རེད་འདུག་སྙམ་མོ། རྒྱལ་པོས། སུ་ནི་ཏཱ་འདི་འདྲ་ཞིག་ཏུ་འགྱུར་ཐུབ་པའི་ཚོད་དཔག་ཙམ་ཡང་གནང་མྱོང་ག་ལ་ཡོད། རྒྱལ་པོས་སངས་རྒྱས་བཅོམ་ལྡན་འདས་ལ་བཀའ་ལན་མ་ཕུལ་གོང་བཅོམ་ལྡན་འདས་ཀྱིས་སྨྲས་པ། དགེ་སློང་སུ་ནི་ཏཱས་རང་ཉིད་བསྙེན་པར་རྫོགས་པའི་ཉིན་མོ་དེ་ནས་བཟུང་ཉམས་ལེན་ལ་ལྷག་བསམ་རྣམ་དག་གིས། འབད་འབུངས་གནང་གི་འདུག་ལ། ཁོང་ནི་ཧ་ཅང་ཐུགས་རྒྱུད་དྲང་ཞིང་དབང་པོ་རྣོ་བ། ལས་ལ་བརྩོན་ཞིང་ཐུགས་ཐག་ཆོད་པ་ཞིག་འདུག། ཁོང་བསྙེན་པར་རྫོགས་ནས་ད་བར་ཟླ་ངོ་གསུམ་ཙམ་ལས་ཕྱིན་མེད་ན་ཡང་ཁོང་ནི་ཐུགས་རྒྱུད་དྲང་ལ་སྙིང་སྟོབས་ལྡན་པའི་སྙན་གྲགས་རྒྱས་བཞིན་ཡོད། དེས་ན། རྒྱལ་པོ་ཁྱེད་ཀྱིས་བཀུར་འོས་དགེ་སློང་ཁོང་ལ་མཇལ་འདོད་དང་བསྙེན་བཀུར་ཞུ་འདོད་ཡོད་དམ་ཞེས་བཀའ་འདྲི་གནང་བར་རྒྱལ་པོ་ཆེན་པོས་ཚིག་ཐག་ཆོད་པོས་ཞུས་པ། ཁོ་བོ་ཁ་ཞེ་གཉིས་མེད་ཀྱིས་དགེ་སློང་སུ་ནི་ཏཱར་མཇལ་འདོད་ཡོད་པ་མ་ཟད་ཁོང་ལ་བསྙེན་བཀུར་ཡང་ཞུ་འདོད་ཡོད། བཅོམ་ལྡན་འདས། ཉིད་ཀྱི་གསུང་ཆོས་ཀྱི་གདམས་པ་ནི་ཅི་འདྲའི་གཏིང་ཟབ་ཅིང་ངོ་མཚར་ལྡན་པ་ཞིག་རེད་ཨ། ཁོ་བོ་དེ་སྔོན་འདི་འདྲའི་དྲིས་ཆོག་ཆོག་དང་ཐུགས་རྒྱུད་ཡངས་པའི་ཆོས་ཀྱི་སློབ་དཔོན་ཞིག་ཏུ་གཏན་ནས་མཇལ་མ་མྱོང། ཉིད་ཀྱི་ཉམས་རྟོགས་དེར་བརྟེན་ནས་འགྲོ་བ་མི་དང་སྐྱེ་འགྲོ་སྲོག་ཆགས་མ་ཟད་ཐ་ན་རྩི་ཤིང་ནགས་ཚལ་ཚུན་ཆད་ལ་ཡང་ཕན་ཐོགས་མེད་པ་མི་སྲིད་པ་ཞིག་རེད་དྲན་གྱི་ཡོད། ངས་སྐུ་ཉིད་ལ་ངེས་པར་ཞུ་དགོས་པ་ཞིག་ལ། ང་དེ་རིང་ཉིད་ཀྱི་དྲུང་དུ་བཅར་དོན་གཙོ་བོ་དེ། ཉིད་ཀྱིས། གདོལ་པའི་རིགས་ཀྱི་སྐྱེ་བོ་ཞིག་ཅི་ཡི་ཕྱིར་དགེ་འདུན་པའི་སྡེ་ཁོངས་སུ་ཞལ་གྱིས་བཞེས་པ་ཡིན་ཞེས་བཀའ་འདྲི་ཞུ་བར་འོང་ན་ཡང། གནས་ཚུལ་འདི་དེ་རིང་ངའི། མིག་སྔའི་ཡུལ་དུ་མངོན་སུམ་དུ་གྱུར་སོང་ལ། རྒྱུ་མཚན་གང་ཡིན་པ་ཡང་ཤེས་སོང་བས། ད་ངས་སྐུ་ཉིད་ལ་དེ་ཡི་སྐོར་ནས་བཀའ་འདྲི་ཞུ་ནུས་པ་མི་འདུག་ལ། དེའི་ཚབ་ཏུ་སྐུ་ཉིད་ལ་གུས་ཕྱག་ཅིག་ཕུལ་ཆོག་པ་གྱིས་ཞེས་ཞུས། དེ་ནས་རྒྱལ་པོས་ཕྱག་འཚལ་ཕྱིར། ཞབས་སྟེགས་ལས་ཡར་བཞེངས་པར་སངས་རྒྱས་བཅོམ་ལྡན་འདས་ཀྱང་ཡར་བཞེངས་ཏེ་རྒྱལ་པོའི་ཕྱག་ལ་འཇུས་ནས་ད་མར་བཞུགས་རོགས་གནང། གསུངས་ཏེ་ཁོང་ཉིད་སླར་ཡང་ཞབས་སྟེགས་སུ་བཞུགས་རྗེས། བཅོམ་ལྡན་འདས་ཀྱིས་རྒྱལ་པོ་ལ་སྤྱན་གྱིས་ཕུར་ཚུགས་སུ་གཟིགས་ཏེ་སྨྲས་པ། ཐར་ལམ་གྱི་དབང་དུ་བྱས་ན་རིགས་རུས་ཀྱི་དབྱེ་བ་མེད་པར་སངས་རྒྱས་ཀྱི་སྤྱན་མདུན་ན་སྐྱེ་བོ་ཚང་མ་འདྲ་མཉམ་ཡིན། དེ་ལྟར་སྐྱེ་བོ་ཚང་མའི་ཟུངས་ཁྲག་དམར་པོ་དང། མིག་ཆུ་ཚ་ཁུ་ཡིན་པ་གཅིག་མཚུངས་རེད། གང་ལྟར། ང་ཚོ་ཚང་མ་འགྲོ་བ་མི་ཞིག་ཡིན་པས། ང་ཚོས་ངེས་པར་དུ་སྐྱེ་བོ་སུ་འདྲ་ཞིག་ཡིན་ན་ཡང་སོ་སོར་འཇོན་ནུས་དང་མཚན་གནས་ཤིག་ཡོད་པ་དེ་ཁོང་ཚོས་ངོས་འཛིན་ཐུབ་པར་འབད་བརྩོན་བྱེད་དགོས། གནས་ལུགས་དེ་ནི་ངས་སུ་ནི་ཏཱ་དགེ་འདུན་གྱི་སྡེར་བཅུག་དགོས་པའི་རྒྱུ་མཚན་གཅིག་ཡིན། ཞེས་གསུངས། རྒྱལ་པོ་གསལ་རྒྱལ་གྱིས་ཕྱག་ཟུང་ཐལ་མོ་སྦྱར་ཏེ་ཞུས་པ། བཅོམ་ལྡན་འདས། ད་ངས་གནས་ཚུལ་ཚང་མ་ཤེས་སོང་མ་ཟད། སྐུ་ཉིད་ཀྱིས་བདམས་པའི་ལམ་བུ་དེར། བགེགས་བར་ཆད་དང་དཀའ་ཚེགས་མི་ཉུང་བ་ཞིག་འཕྲད་བཞིན་པའི་གནས་ཚུལ་དེ་ཡང་ཤེས་སོང་ལ། ཁྱེད་ལ་བར་ཆད་དང་དཀའ་ཚེགས་དེ་དག་སེལ་བའི་སྙིང་སྟོབས་དང་ནུས་མཐུ་ལྡན་པ་ཡང་ངས་ཤེས་ཀྱི་ཡོད། དེར་བརྟེན། ངའི་ངོས་ནས་ཁྱེད་ཀྱི་ཡང་དག་པའི་གདམ་ང་དེ་དག་སྲུང་སྐྱོབ་བྱེད་པར་ནུས་པ་གང་ཡོད་འདོན་གྱི་ཡིན་ཞེས་ཞུས། དེ་ནས་རྒྱལ་པོས་བཅོམ་ལྡན་འདས་ལ་གྱེས་མཇལ་ཞུས་ཏེ་དགེ་སློང་སུ་ནི་ཏའི་གསུང་ཆོས་ཀྱི་གདམས་པ་ཉན་རྒྱུའི་ཐུགས་རེ་དང་བཅས། གསོམ་སྡོང་ཆེན་པོ་དེའི་ཕྱོགས་སུ་ཕེབས་ན་ཡང། དེ་དུས་གསུང་ཆོས་གྲོལ་ཏེ་དགེ་སློང་སུ་ནི་ཏཱ་དང་ཆོས་ཞུ་བ་ཚང་མ་ཕེབས་ཟིན་པས་གསུང་ཆོས་ལ་ཉན་མ་ཐུབ། སྐབས་དེར་རྐང་ལམ་ཕྲ་མོ་དེར་དགེ་འདུན་པ་ཉུང་ཤས་ཤིག་དྲན་པ་ལ་གནས་ཏེ་ག་ལེར་ཕེབས་འགྲོ་གནང་བཞིན་པ་མཇལ།